ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལོ་ཤས་གོང་ནས་ཞི་ཅིན་ཕིང་གིས་ཨུ་རུ་སུ་དང་རྒྱ་ནག་བར་ལ་མཐུན་གྲོགས་ཀྱི་འབྲེལ་བ་ཞིག་བཙུགས་ནས་ཨ་མི་རི་ཀར་ཁ་གཏད་བཅའ་རྒྱུའི་ཐབས་ཇུས་ཤིག་བཟོས་ཡོད་པ་རེད། ཡིན་ན་ཡང་ཡུན་རིང་གི་འཐབ་ཇུས་ཀྱི་དམིགས་ཡུལ་དེ་འགྲུབ་པར། ཕུ་ཐིན་གྱི་སྲིད་དབང་དེ་བརྟན་པོ་ཞིག་དགོས་ཀྱི་ཡོད་པས་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ཞི་ཅིན་ཕིང་གིས་གནད་དོན་དེའི་ཐད་ལ་རྩིས་ནོར་ཞིག་ཐེབས་ཡོད་མེད་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཡང་ད་རིང་ང་ཚོས་མུ་མཐུད་བྱས་ཨུ་རུ་སུ་དང་འབྲེལ་བ་ཡོད་པའི་གནད་དོན་ཁག་ཅིག་སྐོར་ལ་ཡང་གླེང་སློང་ཞུས་ན་བསམས་བྱུང། ཨ་ལས་དེ་གླེང་སློང་དེ་ཚོའི་བརྗོད་གཞི་ངོ་མ་དེ་མ་ཞུས་གོང་ལ་ཡང་གསར་འགྱུར་རེ་བྱས་པ་ཡིན་ན་ད་རིང་གསར་འགྱུར་གཉིས་ཀྱི་ཟུར་ལྟར་བྱུང་བ་འགྲོ་བྱས་འདུག་དང་པོ་དེ་ག་རེ་འདུག་ཟེར་ན་ད་རིང་དེ New York Times གསར་ཤོག་འདིས་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན། ཟླ་ཉིན་ལོར་ཡང་ཨུ་རུ་སུས་ཡུཀ་རེན་ལ་དམག་འཁྲུག་བརྒྱབ་ནས་འགོ་བཙུགས་རྗེས་འདི་སྔོན་ནས་ཅིག་ཨུ་རུ་སུའི་ནང་ལོགས་ལ་འཕྲིན་གྱི་དྲ་ལམ་གྱི་ལག་རྩལ་དང་འབྲེལ་ཚོད་ལྟ་མང་པོ་བྱེད་མཁན་མི་སྒེར་ཡིན་ནི་རེད་བཟོ་ཚོང་ལས་ཁང་ཡིན་ནི་རེད་ཚོགས་པ་ཡིན་ནི་རེད་འཕྲིན་གྱི་དྲ་ལམ་བརྒྱུད་བྱས་ཕྱི་ལོགས་ཕྱིན་བྱས་རྐུ་འཁྱེར་བྱེད་ཡ་དང་གནོད་སྐྱེལ་ཡ་དང་དེ་འདྲའི་ལས་ཀ་མང་པོ་ཞེ་པོ་ཅིག་ཡོད་རེད་ད་དེ་ཚོའི་ལས་ཀ་དེ་ཚོ་ཡིན་ན་དེ་རིང་ཁ་སང་ཨུ་རུ་སུའི་རྒྱལ་ནང་ཚུར་ཡོང་བྱས། རྒྱལ་ནང་ནང་ལོགས་ལ་ཡང་ད་དམག་འཁྲུག་འདི་ལ་ཡང་ངོ་རྒོལ་བྱེད་མཁན་དང་འདི་མི་མང་པོ་ཡོད་ཙང་གཞུང་གིས་འགྲོ་སོང་ཞེ་པོ་ཅིག་བཏང་བྱས་ཡང་མི་མང་ལ་ཡང་ད་ལྟ་ཞིབ་བྱེད་རྒྱ་ནག་ནང་བཞིན་བྱས་པར་ཆས་གཙོ་བོ་ད་བར་ལྐོག་ཉན་བྱས་འབྱོར་བ་འདི་ཚོ་ཞེ་པོ་ཅིག་བྱས་རྗེས་ཡིན་ན་དེ་རིང་ཁ་སང་ཨུ་རུ་སུའི་ནང་ལོགས་ལ་ཡང་འདིའི་ཚོང་ལས་དེ་ཆེན་པོ་ཞེ་པོ་ཆགས་བསྡད་བཞག་ཟེར་རྗེས་ཀྱི་གསར་འགྱུར་ཞིག་འདུག་གསར་འགྱུར་གཉིས་པ་དེ་ག་རེ་འདུག་ཟེར་ན་པི་རི་གོ་ཞིན་གྱི་ཝག་ནེར་ཟེར་མཁན་དེ་ཡུལ་དམག་གི་ཚོགས་པ་ཅིག་ཡོད་རེད་པ་ད་ཚོགས་པ་དེ་ཧོབ་དེ་ཁར་བལྟས་ན་དམག་མིའི་ཚོགས་པ་ཅིག་ཡོད་དེ་ལས་དངོས་གནས་བྱས་ནས་དོན་དངོས་བྱས་ན་ཁོའི་རྒྱབ་རྟེན་བྱེད་ས་དེ་ཡིན་ན་བཟོ་ཚོང་ལས་ཁང་ཆེན་པོ་ཅིག་རེད་ཅེས་བྱས་རྗེས་ཕ་གིར་གྲོང་ཁྱེར་སན་པི་ཏེར་སི་པག་ཟེར་མཁན་དེ་ལ་ཡང་འདི་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་ལ་ཡ་ཁང་པ་ཐོག་བརྩེགས་ཅན་ཤེལ་སྒོའི་འདི་ལས་ཁུངས་འདི་ཆེན་པོ་དེ་མི་འདུག་གས་འདི་འདི་ནང་བཞིན་བྱས་རྗེས་ཕ་གིར་ཡོད་པ་འདྲ། Wall Street Journal ཟེར་གསར་ཤོག་འདིས་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན། སྲིད་འཛིན་ཕུ་ཐིན་གྱིས་ཡ་ཝག་ནེར་ཡུལ་དམག་ཁག་ཅིག་དང་ཨ་ཁོའི་འགོ་ཁྲིད་པི་རི་གོ་ཞིན་དེ་རིང་ཁ་སང་བྷེ་ལོ་རུ་སི་ལ་ཡ་ད་སྤོས་པའི་རྗེས་ལ་ཡ་བཟོ་ཚོང་ལས་ཁང་དེ་ཆ་ཚང་དཔེར་བྱེད་ན་སྒོ་རྒྱབ་བྱས་མེད་པས་མ་བཟོས་པ་བྱས། དེའི་ཚབ་ཏུ་ཡག་དེ་གཞུང་བཞེས་སུ་བསྡུར་བཏང་བྱས་གཞུང་རང་གིས་བཟོ་ཚོང་ལས་ཁང་དེ་མུ་མཐུད་གཉེར་ཡག་གི་ཕལ་ཆེར་འཆར་གཞི་མེད་འགྲོ། འདི་ལྟར་ལས་ཀ་དེ་རྒྱ་ཆེན་པོ་ཞེ་པོ་ཅིག་ཡིན་ས་རེད། ཁོ་ཚོའི་ཚོང་ལས་ཟེར་མཁན་མི་འདུག་ད་ཡུལ་དམག་ཟེར་མཁན་དེ་ཚོ། ཕ་གིར་ཨ་ཧྥེ་རི་ཀ་ནས་བྱས་དཀྱིལ་ཤར་ཡུལ་གྲུ་ནས་དེ་ཚོ་ལ་ཡང་ག་ས་ག་ལ་ཡང་ཚོང་ལས་ཡོད་ས་རེད། ད་ནང་བཞིན་འཛམ་བུ་གླིང་ཁྱོན་ཡོངས་ལ་ཡག་དེ་སྔོན་ནས་འཕྲིན་གྱི་དྲ་ལམ་བརྒྱུད་བྱས་ད། འོས་འདེམས་བྱེད་ས་དང་དེ་ཚོར་ཡར་གཏོར་བཤིག་བཏང་ཡ་ད་དེ་ཚོ་ཁོའི་ཚོང་ཆེན་པོ་ཞེ་པོ་ཅིག་ཡོད་ཙང་ད་ཁོའི་བཟོ་ཚོང་ལས་ཁང་དེ་ག་ཚང་མ་ལོ་ཨུ་རུ་སུའི་གཞུང་ཡིན་ནི་རེད་མིན་ན་ཅིག་སྲིད་འཛིན་དེ་ཕུ་ཐིན་དང་འབྲེལ་བ་ཉེ་བོ་ཡོད་པའི་མི་སྒེར་གྱི་ཚོང་པ་འདི་ལ་ཡར་རྩིས་སྤྲོད་བྱེད་ཡག་གི་ལས་ཀ་དེ་འགོ་ཚུགས་བཞག་ཟེར་ཅིག་དེ་འདྲས་ཀྱི་གནས་ཚུལ་ཞིག་འཁོད་བཞག་ད་ད་རིང་ང་ཚོའི་བརྗོད་གཞི་ངོ་མ་དེ་ལ་ཞུ་དགོས་བྱུང་ན་ད་ཉེ་དུས་སྲིད་འཛིན་ཕུ་ཐིན་ལ་ཡར་གྱེན་ལོག་བྱས་པའི་གནས་ཚུལ་འདིས་ཁོར་ཤུགས་རྐྱེན་གང་འདྲ་ཡོད་མེད་ཐོག་ལ་ཡར་ད་ཕྱོགས་མང་པོ་ཞེ་པོ་ཅིག་ནས་ལྟ་ཡ་འདུག་ག། ད་རིང་གནས་ཚུལ་འདིས་སྲིད་འཛིན་ཕུ་ཐིང་གི་སྲིད་དབང་ལ་ཡང་དངོས་གནས་འགུལ་སྐྱོད་ག་འདྲས་ཐེབས་ཀྱི་རེད་མ་རེད། ཨ་ནི་དམིགས་བསལ་གྱིས་ད་རིང་ད་ཁ་ཚ་དགོས་གཏུག་རང་ལ་ཡུཀ་རེན་ནང་དམག་འཁྲུག་རྒྱབ་བཞིན་པ་རེད་དམག་འཁྲུག་འདི་ལ་ཡང་ཤུགས་རྐྱེན་གི་ཚེ་ཐེག་རེད། དེ་འདྲ་སོགས་པའི་གནས་ཚུལ་མང་པོ་འདུག་ངས་དེ་ཚོའི་སྐོར་ལ་ཡང་ད་རྒྱུན་དུ་ནས་འདིར་བྲིས་པའི་རྩོམ་མང་པོ་ཞིག་ལྟ་དུས་དཔེ་མངོན་གསལ་དོད་པོ་ཅིག་ག་རེ་འདུག་ཟེར་ན། ད་རིང་གི་གནས་ཚུལ་འདིས་ཕྱིའི་རྒྱལ་ཁབ་ཀྱི་རྒྱལ་སྤྱིའི་འབྲེལ་བ་ལ་ཡང་ཤུགས་རྐྱེན་ག་འདྲས་ཐེབས་ཀྱི་རེད་ཟེར་ལབ་པའི་སྐབས་དེ་ཡིན་ན་མང་པོ་ཅིག་གིས་དང་པོ་ཁོ་རང་ལབ་ཡག་དེ་ཡིན་ན་རྒྱ་ནག་ལབ་ཀྱི་འདུག། ད་རིང་གི་གནས་ཚུལ་འདིས་རྒྱ་ནག་ལ་ཤུགས་རྐྱེན་ག་འདྲས་ཐེབས་ཀྱི་རེད་རྒྱ་ནག་ནང་ལོགས་ལ་ཡང་ད་རིང་དངངས་སྐྲག་ག་ཚོད་སྐྱེས་པ་རེད་དེ་འདྲས་ཀྱི་གནས་ཚུལ་མང་པོ་ཞེ་པོ་ཅིག་ཐོན་སོང་ད་ཡིན་ནའི་ངས་ད་རིང་དེ་ངོ་སྤྲོད་ཞུ་ཡག་དེ་གཞི་བཞག་ས་གཙོ་བོ་དེ་ངས་རྩོམ་གཉིས་སུ་དེར་ངོ་སྤྲོད་ཞུ་གི་ཡིན། གཅིག་གིས་ནི་ཁ་སང་དེ New York Times ནང་རྩོམ་རིང་པོ་ཞེ་པོ་ཅིག་ཐོན་སོང་དེའི་ནང་ལ་ཡང་ཟེར་ཡག་བྱས་པ་ན་ད་རིང་གྱེན་ལོག་གི་གནས་ཚུལ་འདིའི་བརྒྱུད་བྱས་རྒྱ་ནག་གིས་ཨུ་རུ་སུ་ལ་བསྙེས་བསྡད་ཡག་གི་སྲིད་ཇུས་སྦྱོར་བ་འདིས་ཉེན་ཁ་ཆེ་ཆུང་ག་གི་ཟིན་མེད་དེ་ཡིན་ནའི་གསལ་པོ་ཞེ་པོ་ཅིག་ཆགས་པ་ཟེར་ཅིག་དེ་འདྲས་ཀྱི། རྩོམ་རིང་པོ་ཞིག་འདུག་ད་རྩོམ་འདིའི་ནང་ལོགས་ལ་ཡང། ཨུ་རུ་སུའི་ནང་ལོགས་ཡིན་ནའི་རེད་རྒྱ་ནག་ནང་ལོགས་ཀྱི་སྲིད་དོན་པ་དཔོན་རིགས་དང་མཁས་པ་དང་དེ་འདྲས་མང་པོ་ཅིག་ལ་སྐད་ཆ་དྲིས་བྱས་གནད་དོན་དེའི་སྐོར་ལ་ཡང་བགྲོ་གླེང་བྱས་བཞག་གཉིས་པ་དེ་ཡིན་ན་ད Bloomberg ནས་དེ་གསར་འགྱུར་བརྒྱུད་ལམ་འདིའི་ཐོག་ལ་ཡང་ཉེ་དུས Niall Ferguson ཟེར་མཁན་ཞིག་ཡོད་ད་ང་ཁོ་རང་རྒྱུན་དུ་ཁོ་ནས་ཁོ་རང་རྩོམ་ལྟ་ཡག་དགའ་པོ་ཞེ་པོ་ཅིག་ཡོད་ཁོ་རང་ཡིན་ན་དབྱིན་ཇིའི་མི་ཞིག་རེད། ད་བར་ལ་རྒྱལ་སྤྱི་དང་ལྷག་པར་དུ་འཛམ་བུ་གླིང་གི་ཉེ་དུས་ཀྱི་ལོ་རྒྱུས་དང། དཔལ་འབྱོར་དང་དེ་ཚོ་གང་ཅིའི་ཐད་ནས་ཡིན་ན་རུག་རུག་བྱས་བྱས་ད་རྩོམ་དང་དེབ་མང་པོ་བྲིས་ཡོད་རེད། དེ་ནས Harvard སློབ་གྲྭ་ཆེན་མོའི་ནང་ལོགས་ཀྱི་དགེ་རྒན་བྱས་པ་རེད་ད་རིང་ཁ་སང་ཕལ་ཆེར Stanford ནས་དེ་སློབ་གྲྭ་དེའི་ནང་ལོགས་ལ་ཡ་ཁོ་རང་ཕྱག་ལས་གནང་གི་ཡོད་ས་རེད། ཁོ་རང་གིས་རྩོམ་རིང་པོ་བྲིས་བཞག་འདིའི་ཡང་འགོ་བརྗོད་དེ་ག་རང། ཉེ་དུས་ཡིན་ཨུ་རུ་སུའི་ནང་བྱུང་བའི་གནས་ཚུལ་འདིས་རྐྱེན་པས་ཡིན་ཨི་རན་དང་རྒྱ་ནག་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་རེད་ཟེར་ཅིག་ཁོ་རང་གིས་ད་ཁོང་དེ་ལྟར་མང་ཆེ་ཅིག་ཡིན་ན་འདས་པའི་ལོ་ལྔ་བརྒྱ་ཞིག་གི་ནང་ལོགས་ཀྱི་ལོ་རྒྱུས་དེ་ཚོ་མང་པོ་ཅིག་ལུང་དྲངས་བྱས་གནད་དོན་དེའི་སྐོར་ལ་ཡང་འགྲེལ་བཤད་རེ་ཞིག་གཙོ་བོར་བརྒྱབ་བཞག་བྱས་ཙང་ངས་རྩོམ་འདི་གཉིས་གཙོ་བོ་གཞི་བཞག་བྱས་དོགས་པ་བརྟས་པ་དེ་ཚོ་ག་ལ་ཡང་ངས་ངོ་སྤྲོད་ཁ་ཤས་ཞུས་ན་བསམ་བྱུང། དང་པོ་དེ་ད་ཚང་མས་མཁྱེན་གསལ་རེད་དེ་སྔ་ནས་ཨུ་རུ་སུ་དང་རྒྱ་ནག་འབྲེལ་བ་དེ་ད་ཨོ་ཙོ་ཨོ་ཙོར་བྱས་བྱེད་སྟངས་ཤིག་རེད་ད་ལོ་རྒྱུས་ཐོག་ལ་ཡ་ད་འབྲེལ་བ་རྙོག་དྲ་ཚ་པོ་ཞེ་དྲག་ཡོད་རེད་ང་ཚོ་དེ་རིང་དེ་ཞུ་མ་དགོས་བྱས་སྲིད་འཛིན་ཞི་ཅིན་ཕིང་སླེབས་པའི་རྗེས་ལ་ཡིན་ཨུ་རུ་སུ་དང་རྒྱ་ནག་འབྲེལ་བ་དེ་ཞེ་དྲག་ཉེ་རུ་ཕྱིན་པ་རེད་ལྷག་པར་དུ་ད་འདས་པའི་ལོ་བཞི་ལྔ་ཞིག་ནང་ལོགས་ལ་ཡ་འབྲེལ་བ་དེ་ཞེ་པོ་ཅིག་ཉེ་རུ་ཕྱིན་སོང་ད་འབྲེལ་བ་ཉེ་རུ་འགྲོ་དགོས་ཡག་རྒྱུ་མཚན་གཙོ་བོ་དེ་ཡིན་ན་ད་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་དང་རྒྱ་ནག་གི་འབྲེལ་བ་དེ་ཞེ་དྲག་སྡུག་རུ་འགྲོ་གི་རེད་དེ་ག་ནས་ཕལ་ཆེར། ཚོད་དཔག་བྱས་ན་ད་སྲིད་འཛིན་ཞི་ཅིན་ཕིང་ཁོ་རང་སྲིད་འཛིན་བྱས་ཚར་ཚར་བྱས་ནས་ཕལ་ཆེར་སེམས་པའི་ནང་ལོགས་ལ་ཡ་ཕུགས་བསམ་དེ་ཡོད་ཀྱི་རེད་བསམ་གི་འདུག་རྒྱ་ནག་སྟོབས་ཆེན་རྒྱལ་ཁབ་དེ་འདྲས་ཤིག་བྱེད་དགོས་བྱུང་ན། གང་ལྟར་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ཡིད་ཆེས་བྱས་ཡོད་མ་རེད་ཁོ་ཚོ་དང་འགྲན་རྩོད་བྱེད་དགོས་རེད་ཁོ་ཚོར་ཁ་གཏད་བཅག་དགོས་ཟེར་དེ་ཕལ་ཆེར་བསམ་བློའི་ནང་བརྟན་པོ་ཡོད་ཀྱི་རེད་ད་ཁ་གཏད་བཅག་དགོས་བྱུང་ན། རྒྱ་ནག་དང་འབྲེལ་བ་ཉེ་བོ་ཡོད་པའི་མཐུན་གྲོགས་ཀྱི་རྒྱལ་ཁབ་ཞིག་བཙལ་དགོས་རེད་བ་ད་དེ་བཙལ་དུས་ག་བར་བལྟས་པ་ཡིན་ན་ལས་རྒྱ་ནག་དང་རྒྱང་ཐག་ཉེ་ལོས་དུ་ག་བར་བལྟས་པ་ཡིན་ན་ལས་ཨུ་རུ་སུ་དེ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ཨུ་རུ་སུར་ཁྱད་ཆོས་མང་པོ་ཅིག་ཡོད་རེད་སྔས་མ་ཡིན་ན་ཨུ་རུ་སུ་རྒྱལ་ཁབ་དཔལ་འབྱོར་སྟོབས་ཆེན་པོ་ཞེ་པོ་ཅིག་མིན་པ་ཡིན་ན་ལས་དམག་གི་སྟོབས་ཆེན་པོ་ཞེ་པོ་ཅིག་ཡོད་པ་ཅིག་ལ་ཡ་ངོས་འཛིན་བྱེད་དགོས་རེད་དེ་ག་འདི་ཨུ་རུ་སུ་ལ་ཡ་རྡོ་སྣུམ་དང་གཏེར་རྫས་དང་དེ་ཚོ་ཞེ་བཅུ་གཅིག་བས་པོའི་འོག་ད་དེ་ཚོ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་དང་ལ་ཡ་དགོས་མཁོ་ཆེན་པོ་ཞེ་པོ་ཅིག་དང་མེད་དུ་མི་རུང་བ་ཞིག་རེད་ཨ་འདི་ག་འདི་གཙོ་བོ་དེ་ཡིན་ན་སྲིད་འཛིན་ཕུ་ཐིན་གྱིས་ད་གཞུང་གི་འཛིན་སྐྱོང་བྱེད་སྟངས་དང་དེ་ཚོ་ད་ནུབ་ཕྱོགས་རྒྱལ་ཁབ་དང་མཐུན་ཡག་ཡོད་མ་རེད་དེ་འདི་ག་འདི་བལྟས་པ་ཡིན་ན་ལས་སྲིད་འཛིན་ཞི་ཅིན་ཕིན་གྱིས་ཨུ་རུ་སུ་དང་འབྲེལ་བ་ཉེ་པོ་བྱས་བྱས་ནུབ་ཕྱོགས་རྒྱལ་ཁབ་ལ་ཡ་ཁ་གཏད་བྱེད་ཡག་ཟེར་དེ་ཁོ་འགྲིག་ཤག་བསམ་བསམ་བྱེད་ཕལ་ཆེར་ད་གལ་སྲིད་རྒྱ་ནག་གི་ལངས་ཕྱོགས་བལྟས་པ་ཡིན་ན་ད་དེ་འདྲ་ཅིག་ཡོང་གི་ཡོད་པའི་བཟོ་འདྲ་ཅིག་ཡོད་རེད་དེ་བྱས་བྱས་ཡིན་ན་ད་སྲིད་འཛིན་ཞི་ཅིན་ཕིན་དང། ཕུའུ་ཏིན་ད་ག་རེ་ཨོ་ལིམ་པིག་གི་རྩེད་འགྲན་མ་ཚུགས་གོང་ལ་ཡར་ཐུག་དུས་ཙམ་པ་ཨུ་རུ་སུ་དང་རྒྱ་ནག་གི་མཐུན་གྲོགས་དེ་རིང་ནས་མུ་མཐའ་མེད་ཟེར་བྱས་བྱས་ད་ཞེ་པོ་ཅིག་བཤད་སོང་ཨ། ད་ད་རེས་ཁ་སང་སྲིད་འཛིན་ཞི་ཅིན་ཕིན་གྱི་རྒྱུན་རིང་གི་འཐབ་ཇུས་སྲིད་ཇུས་ཅིག་ཡོད་རེད་པ། འདི་གཅིག་ཀྱང་ནོར་མེད་འགྲོ་ཟེར་ལབ་མཁན་ཡིན་ན་ཕྱིའི་རྒྱལ་ཁབ་ནས་ད་མང་པོ་ཞེ་པོ་ཅིག་འདུག་རྒྱ་ནག་ནང་ལོགས་ལ་འདི་འདྲའི་བཤད་ཉེས་མང་ལ་མང་དྲུག་གི་ཡོད་ས་རེད་ད་འདི་ལབ་དགོས་ཡག་གི་རྒྱུ་མཚན་ལ་ཅིག་ཁ་ཤས་ཤིག་འདུག་ད་དང་པོ་སྲིད་འཛིན་ཞི་ཅིན་ཕིན་གྱི་ཐབས་ཇུས་འདི་སྒྲུབ་དགོས་ཀྱི་ཡོད་ན་ཨུ་རུ་སུ་དང་རྒྱ་ནག་གི་འབྲེལ་བ་འདི་ཡག་པོ་བྱས་བྱས་རྒྱུན་རིང་པོ་ཅིག་བསྡད་ཡག་དེ་ནི་ད་ཁོའི་ཆ་རྐྱེན་དང་པོ་ཆགས་འགྲོ་གི་རེད་པ་ད་ཡིན་ན་ལས་ཨུ་རུ་སུའི་ནང་ལོགས་ཀྱི་གནས་སྟངས་ཆབ་སྲིད་ལམ་ལུགས་དེ་ཡིན་ན་དཀའ་ངལ་ཆེན་པོ་ཞེ་པོ་ཅིག། དེ་ག་རེ་རེད་ཟེར་ན་རྒྱ་ནག་དང་ནང་བཞིན་མིན་པ་བྱས། ཨ་ནི་རྒྱ་ནག་འདི་ལྟ་མ་དང་ཁོའི་སྲིད་དབང་སྒེར་གཅོད་ཅན་དང་དེ་ཚོ་ཡིན་པ་ཡིན་ནའི་ད་དུང་ཅིག་དམར་ཤོག་གི་ལྟ་གྲུབ་ཡོན་རྒྱོག་དམར་ཤོག་གི་སྒྲོམ་གཞི་ཅིག་ཡོད་རེད་པ་དེ་གས་གང་གི་ལོ་ཞེ་དྲག་གི་བརྟན་པོ་དང་ད་ལོ་མང་པོ་ཆགས་བསྡད་ཡོད་རེད་ཞི་ཅིན་ཕིན་ཤི་སོང་ན་ལས་ཕལ་ཆེར་དབུས་ཆབ་སྲིད་རྒྱུན་ལས་ཁང་ནང་མི་གཞན་པ་ཅིག་ཡར་བྱེད་ཀྱི་རེད་དེ་སྔ་ཅང་ཙེ་མིན་ཕྱིན་པའི་རྗེས་ལ་ཧུའུ་ཅིན་ཐའོ་ཡང་ད་ག་འདྲ་ཞེ་པོ་འགྱུར་ལྡོག་གང་མི་འདུག་ཨང་ཁོ་རང་ལ་ཡང་མི་གཅིག་གཙོ་བསྙེས་བསྡད་ཡོད་མ་རེད་ད་རེས་ཁ་སང་མ་བཏང་ཞི་ཅིན་ཕིང་དབང་ཐང་ཆེན་པོ་ཆགས་འདི་ལས་ད་དུང་ངས་བྱས་མི་གཅིག་བསྙེས་ཡོད་མ་རེད་བསམ་གྱི་འདུག་ད་དེ་ཚོ་དང་བསྡུར་བ་ཡིན་ན་ཨུ་རུ་སུའི་ནང་དེ་འདྲ་མ་རེད་ཨུ་རུ་སུའི་ད་ལྟའི་དེ་ཡིན་ན་དམངས་གཙོ་ནི་མ་རེད་ད་དམར་ཤོག་གི་ལམ་ལུགས་དེ་ཡང་མ་རེད་ཡང་ཨི་རན་དང་དེ་ཚོ་ནང་བཞིན་ཆོས་ལུགས་བརྟེན་བྱས་ཆོས་ལུགས་ཀྱི་ཐོག་ནས་ཆོས་དཔོན་འདི་ཡར་བསྐོས་བྱས་འདི་བརྟེན་ཡག་དེ་ནི་གང་ཡང་མ་རེད་ཕུ་ཏིན་ཁོ་རང་གི་མི་སྒེར་གྱི་ད་དབང་ཐང་དང་འདི་ཚོ་ལ་ཡང་བརྟེན་བྱས་དེ་འདྲ་ཅིག་གི་རྒྱལ་ཁབ་ཅིག་རེད་འདུག་པ། ད་མི་སྒེར་ལ་བརྟེན་དགོས་བྱུང་ན། མི་སྒེར་ནི་ད་ལོ་ཉུང་ཤས་ལ་གང་ལྟར་ཁོ་རྒས་འགྲོ་གི་རེད་ཤི་འགྲོ་གི་རེད་དེ་མེད་ན་ད་ད་རེས་ཁ་སང་སྲིད་འཛིན་ཕུ་ཏིན་རྒྱུན་རིང་ལུགས་ག་གེ་སུ་གནས་ཡོང་ས་ཅིག་ཡོད་རེད་པ། ད་དེ་འདྲ་ཅིག་ལ་བརྟེན་དགོས་དུས་ཙམ་པ། ད་ལྟའི་ཞི་ཅིན་ཕིན་གྱི་ཐབས་ཇུས་དེའི་དམིགས་ཡུལ་དེ་འགྲུབ་པ་ལ་ཡང་རྒྱུན་རིང་པོ་ཞེ་པོ་ཅིག་འབྲེལ་ལམ་དེ་ཡག་པོ་བྱས་ཉར་བསྡད་དགོས་རེད་དེ་འབྲེལ་ལམ་ཡག་པོ་ཉར་བསྡད་ཡག་གི་ཆ་རྐྱེན་གལ་ཆེ་ཤོས་དེ་ནི་སྲིད་འཛིན་ཕུ་ཏིན་གྱི་ད་ལྟའི་སྲིད་གཞུང་དེ་ཡིན་ནའི་ཞེ་པོ་ཅིག་རྒྱུན་རིང་པོ་གནས་བསྡད་དགོས་རེད་སྲིད་གཞུང་དེ་ཁོ་མི་སྒེར་གཅིག་ལ་གནས་བསྡད་དུས་ཙམ་པ་རྒྱུན་རིང་པོ་ཅིག་ཡོང་ཡག་ནི་གང་ལྟར་བྱས་པ་ཡིན་ནའི་ཁག་པོ་རེད་བྱས་ཙང་སྲིད་འཛིན་ཞི་ཅིན་ཕིན་གྱིས་ཁོ་རང་གི་ཐབས་ཇུས་འདི་ཨུ་རུ་སུར་བསྙེ་ཡག་ཅིག་ཡོད་རེད་པ་འདི་ནི་ནོར་འཁྲུལ་ཡིན་ཡག་ཨ་ལེ་དང་པོ་རྒྱུ་མཚན་དང་པོ་དེ་གཅིག་དེ་རེད། གཉིས་པ་དེ་ག་རེ་རེད་ཟེར་ན། ད་སྔས་མ་དམར་ཤོག་གི་ཨུ་རུ་སུ་དེ་ནི་འཛམ་བུ་གླིང་ནང་ལོགས་སྟོབས་ཆེ་ཤོས་གཅིག་གི་རྒྱལ་ཁབ་གཉིས་པ་དེ་རེད། ཁོ་ས་རྒྱ་ཆེན་པོ་དང་གཏེར་རྫས་མང་པོ་དང་དེ་འདྲའི་མང་པོ་ཅིག་གི་རྐྱེན་གྱིས་རྒྱལ་ཁབ་ཆེན་པོ་ཞེ་པོ་ཅིག་ཡིན་པའི་མི་བག་ཆགས་ཡོད་རེད་དེ་ལས་དོན་དངོས་ཐོག་ལ་ཡིན་ན་ཨུ་རུ་སུའི་རྒྱལ་ཁབ་དེ་ད་རེས་ཁ་སང་ཉམས་རྒུད་འགྲོ་བཞིན་པའི་རྒྱལ་ཁབ། སྟོབས་ཆེན་རྒྱལ་ཁབ་ཕར་བཞག་གཅིག་འབྲིང་རིམ་ཅན་གྱི་རྒྱལ་ཁབ་ཅིག་ལ་སླེབས་མ་སླེབས་འདི་འདྲ་ཅིག་གི་དུས་ཚོད་ཅིག་སླེབས་བསྡད་ཡོད་པ་འདྲ་འདི་ག་དེ་དམིགས་བསལ་ཡིན་ན་དེ་ཡང་གྲངས་ཀ་གཅིག་གཉིས་ཤིག་ད་དེ་ཚོ་བལྟས་པ་ཡིན་ན་དེ་བས་ཧ་གོ་གི་འདུག་དཔེར་ན་ཆ་བཞག་པ་ཡིན་ན་རྒྱལ་ཁབ་ཅིག་གི་གནས་སྟངས་གང་འདྲའི་ཡག་ལོས་ཡོད་མེད་དེ། ལྟ་ས་མང་པོ་ཅིག་ཡོད་རེད་དེ་ནས་གལ་ཆེན་པོ་གཅིག་ཡིན་ན་མི་དེ་ཚེ་རིང་ལོས་ག་འདྲ་ཡོད་མེད་བལྟ་གི་རེད། ཨུ་རུ་སུའི་ནང་ལོགས་ལ་ད་རེས་ཁ་སང་ལོ་བཅོ་ལྔ་བཅུ་དྲུག་ཡིན་པའི་སྤུ་གུ་བུ་དེ་ཚོ་རེད་ད། ཁོ་ཚོས་ཚོད་དཔག་བྱས་པ་ཡིན་ན་རྗེས་མ་ཨ་ནི་ཚེ་རིང་ལོས་ག་འདྲ་ཅིག་ཡོང་གི་རེད་ཟེར་གྱི་ཚོད་དཔག་བྱེད་ཀྱི་ཡོད་རེད་པ་དེ་ཡིན་ན། དབུས་ཨ་མི་རི་ཀའི་གླིང་ཆེན་རྒྱལ་ཁབ་ཧེ་ཏི་ཟེར་གྱི་ཅིག་ད་མང་པོས་མཁྱེན་གྱི་ཡོད་ཀྱི་རེད་པས་རྒྱལ་ཁབ་ཞེ་ཅིག་སྐྱོ་བོ་མི་རིགས་ནག་པོ་སྐྱོ་བོ་སྐྱོ་བོ་དེ་རྟག་པ་རེ་བཞིན་འཛིང་རྒྱབ་བསྡད་ཀྱི་ཡོད་རེད། རྒྱལ་ཁབ་འདི་དང་ཧ་ལམ་ཡིན་ན་ཨ་ནི་ཚེའི་རིང་ལོས་འདི་གཅིག་པ་ཆགས་བསྡད་ཡོད་ས་རེད་ད་དེ་ཚོ་ཧང་སང་ཡག་རང་རེད་བསམ་གྱི་འདུག་ཨ་ད་ག་ནང་བཞིན་སྤེན་ཆེད་གསུམ་ནི་ཚན་རིག་གསར་གཏོད་བྱས་པའི་སྐབས་རུ་ཡང་ད་རིག་དངོས་བདག་དབང་དེ་བརྒལ་ཡང་ཐོ་འགོད་བྱས་བྱས་འདི་ངས་གསར་པ་བཟོས་པ་ཡིན་ཞེས་ཐོ་འགོད་བྱེད་ཀྱི་ཡོད་རེད་པ་དེ་ཡིན་ན་རྒྱུན་དུ་ནས་ཁོང་ཚོས་ཚན་རིག་དང་སློབ་གསོའི་ལམ་ལུགས་དེ་ཚོ་ཡག་ལོས་ཡོད་མེད་དེ་ལྟ་ཡག་གི་ཚད་འཛིན་ས་ཅིག་བརྩི་གི་རེད། ད་རེས་ཁ་སང་ཡིན་ན་ལོ་རེ་རེ་ལ་ཡང་ཨུ་རུ་སུའི་ནང་ལོགས་ལ་གསར་གཏོད་བྱས་པའི་ཚན་རིག་གི་ཚན་རིག་བདག་དབང་ཐོ་འགོད་བྱེད་ཡག་གི་གྲངས་ཀ་ཡོད་རེད་པ་མང་ཉུང་ཅིག་དེ་ཧ་ལམ་ཁོང་ཚོས་ཟེར་ཡས་བྱས་པ་ཡིན་ན་ཨ་མི་རི་ཀའི་མངའ་སྡེ་ཨ་ལ་བྷ་མ་དང་གཅིག་པ་བརྩིས་རེད་ཟེར་འདུག་ད་ཨ་ལ་བྷ་མ་ཟེར་མཁན་དེ་ཨ་མི་རི་ཀའི་ནང་ལོག་རུ་རྒྱུས་ཡོད་མཁན་ཅིག་ཡིན་ན་ཨ་མི་རི་ཀའི་ནང་ལོགས་ཀྱི་དཔལ་འབྱོར་གནས་སྟངས་དང་སློབ་སྦྱོང་གནས་སྟངས་དང་དེ་ཚོ་སྒང་ཁ་སྐྱོ་ཤོས་ཀྱི་མངའ་སྡེ་གཅིག་རེད་དེས་མ་ཚད་ཡིན་ན་མངའ་སྡེ་ཁོ་རའི་ནང་མི་འབོར་ཡང་དེ་གར་ཆེན་པོ་མ་རེད་ཨུ་རུ་སུ་ལ་བསྡུར་བ་ཡིན་ན་ད་ལྡབ་མང་པོའི་ཁྱད་པར་ཡོད་ས་རེད་ད་ཨ་ཀི་ཟེར་གི་ཨ་ནི་ཨུ་རུ་སུ་གིས་ད་ད་ལྟ་ཉམས་རྒུད་འགྲོ་བཞིན་པའི་རྒྱལ་ཁབ་ཅིག་ཨི་འདི་ཆགས་བསྡད་ཡོད་ས་རེད་ཡུན་རིང་གི་འཐབ་གྲོགས་བྱེད་ཡག་གི་ཐབས་ཇུས་ཀྱི་རྒྱལ་ཁབ་སྙེ་ས་ཅིག་དང་མཐུན་འགྲོགས་བྱེད་ས་ཅིག་འཚོལ་གར་འགྲོ་བའི་སྐབས་དེ་ཨ་ནི་རྒྱལ་ཁབ་ཉམས་རྒུད་འགྲོ་བཞིན་པའི་རྒྱལ་ཁབ་ཅིག་ཚད་ཀྱི་དལ་ཏིག་ནི་ད་ཁོ་ནོར་འཁྲུལ་ཤོར་གྱི་རེད་པ་བྱས་ཙང་ཞི་ཅིན་ཕིང་གིས་གཅིག་བྱས་ན་རྩིས་ནོར་འདི་ག་འདི་གཅིག་ཐེབས་མེད་འགྲོ་ཞེས་བརྗོད་བཞིན་ཡོད་འདུག་དེ་ནས་ཡིན་ན། ད་སྲིད་འཛིན་ཕུ་ཏིན་གྱིས་ད་རེས་ཁ་སང་ཨུ་རུ་སུ་ལ་ཡང་ད་ཁྱོན་ཡོངས་ནས་ཁོ་རང་དབང་སྒྱུར་རེ་བྱས་རྗེས། སྐད་ཆ་ག་རེ་བཤད་ནའི་རེད་ད་གནས་ཚུལ་ཆེན་པོ་ག་རེ་ཐག་གཅོད་བྱས་ཡིན་ནའི། སྲིད་འཛིན་ཕུ་ཏིན་རང་གིས་ཐག་གཅོད་བྱེད་ཡག་ཅིག་ཆགས་བསྡད་ཡོད་རེད་པ། ད་མི་སྒེར་གཅིག་གིས་ད་གང་བཤད་དེ་འདྲས་ཅིག་གི་རྒྱལ་ཁབ་ཆགས་དུས་ག་དུས་ཡིན་ནའི་ཁོ་འདི་ཉེན་ཁ་ཚ་པོ་ཆགས་ཡོད་པ་འདྲ། ཉེན་ཁ་ཚ་པོ་ཆགས་པའི་སྐབས་དེར་ད་ལྟ་ཞུས་པ་ནང་བཞིན་བྱས་ཨུ་རུ་སུའི་ནང་ལོགས་ཉམས་རྒུད་འགྲོ་བཞིན་པ་དང་དཔལ་འབྱོར་དཀའ་ངལ་དང་དེ་ཚོ་མང་པོ་ཅིག་ད་དེའི་སྒང་ཁ་སྡོམ་བྱས་ཡིན་ཁོ་ཚོས་ཟེར་ན་ཨུ་རུ་སུའི་འགྲོ་སའི་ལམ་ཁ་གི་ཁ་ཕྱོགས་ཡོད་རེད་པ་དེ་ད་འདི་རང་ཁོའི་ཚད་གཞི་རང་དེ་སླེབས་ཡོད་མ་རེད་ལས་བྱང་ཀོ་རི་ཡ་འདྲ་པོ་ཆགས་འགྲོ་གི་འདུག། ད་བྱང་ཀོ་རི་ཡ་ཆ་བཞག་པ་ཡིན་ན་ད་ཚང་མས་མཁྱེན་གྱི་རེད། རྒྱལ་ཁབ་སྐྱོ་པོ་རེད། ད་སྐྱིད་མེད་སྡུག་ཟད་རང་རེད་དོང་ད་བལ་ད་ཉེ་དུས་ད་གསར་འགྱུར་ཅིག་ནང་གོ་ཡག་བྱས་ན་བྱང་ཀོ་རི་ཡ་གིས་འདས་པའི་ལོ་གཅིག་གཉིས་ཞིག་ནང་ལོགས་ཁྲིན་ཅིན་དྲ་ལམ་བརྒྱུད་བྱས་ཕྱི་རྒྱལ་གྱི་དངུལ་ཁང་དང་དེ་ཚོའི་ནང་ཕྱིན་བྱས་དངུལ་སྒོར་སྒོར་མོ་ཐེར་འབུམ་མང་པོ་རྐུ་མ་རྐུ་གི་ཡོད་ས་རེད་ད་རྒྱལ་ཁབ་རང་གས་དེ་འདྲས་བྱེད་མཁན་ད་ད་ག་ད་ད་ཅིག་ཁོ་ཆོས་བང་སུ་དར་ཆ་བཅས་སྐྱིད་མེད་སྡུག་ཟད་འདི་ཆགས་བསྡད་ཡོད་རེད་པ་བྱས་ཙང་ཨུ་རུ་སུ་ད་ད་དེ་འདྲས་ཆགས་མེད་ནའི་འདིའི་ཁ་ཕྱོགས་ལ་འགྲོ་གི་འདུག་དེ་འདྲས་ལ་ཕྱིན་པ་ཡིན་ན། མ་འོངས་པར་ག་ལེ་ག་ལེ་ཅིག་བྱས་ཡིན་ན་རྒྱ་ནག་དང་ཨུ་རུ་སུའི་འབྲེལ་བ་དེ་ད་ལྟ་རྒྱ་ནག་དང་བྱང་ཀོ་རི་ཡའི་འབྲེལ་བ་བཟོ་འདྲ་ཅིག་གི་འགྲོ་ཡག་གི་ཉེན་ཁ་དེ་ཞེ་དྲག་འདུག་ད་བྱང་ཀོ་རི་ཡ་དང་རྒྱ་ནག་འབྲེལ་བ་དེ་ག་རེ་རེད་ཟེར་ན། ཕྱོགས་གཅིག་ནས་རྒྱ་ནག་ལ་ཕན་ཐོགས་ཡོད་པའི་བཟོ་འདྲ་ཅིག་རེད་འདོད་པ་ཨ་མི་རི་ཀར་ཁ་གཏད་བཅག་ཡག་སྙད་བརྐོ་ཡག་དང་ཉི་ཧོང་སྙད་བརྐོ་ཡག་དང་དེ་ཚོ་བྱང་ཀོ་རི་ཡ་ཅིག་རྒྱ་ནག་ལ་ཡ་ཁོའི་ཁེ་ཕན་སྒྲུབ་ཡག་ཆེད་དུ་སྙད་བརྐོ་ས་ཅིག་ཕན་ཐོགས་ཀྱི་ཡོད་རེད་ད་ཡིན་ནའི་ཆེ་ས་ནས་བལྟས་པ་ཡིན་ན་ག་དུས་ཡིན་ན་བྱང་ཀོ་རི་ཡ་དེ་རྒྱ་ནག་ལ་ཡང་ད་མཚམས་མཚམས་ཁར་ཉན་གྱི་ཡོད་པའི་བཟོ་འདྲ་ཅིག་ཡང་མཚམས་མཚམས་ཁར་ཉན་གྱི་མེད་པའི་བཟོ་འདྲ་ཅིག་ལྷག་པར་དུ་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་ཟེར་མཁན་དེ། ཉིན་མ་གཅིག་ག་རེ་བྱེད་འགྲོ་ཡོད་མེད་ཀྱང་ཏན་ཏན་མི་འདུག་ཨང། དེ་མེད་དུས་ཙམ་པ་རྒྱ་ནག་ཁོ་རང་ཚོའི་རྒྱལ་ཁབ་ཁོ་རའི་ཕ་གིར་ད་བྱང་ཀོ་རི་ཡར་རྡུལ་ཕྲན་མཚོན་ཆ་ད་བཟོས་པ་དང་ད་ཁ་གཏད་བཅག་ཡ་དེ་ཨ་མི་རི་ཀ་ཡིན་ཟེར་སྐོར་དེ་ལ་ཡང་ཉིན་མ་གཅིག་རྒྱ་ནག་ལ་ཟློས་པ་གནོད་སྐྱེལ་མ་ངས་བསམ་བསམ་གཅིག་གིས་སེམས་ཁྲལ་བྱས་བསྡད་དགོས་པ་ཅིག་དེ་འདྲས་ཀྱི་འབྲེལ་བ་ཆགས་བསྡད་ཡོད་རེད་བ། བྱས་ཙང་མང་པོ་གཅིག་ཟེར་ཡ་བྱས་པ་ཡིན་ན། རྒྱ་ནག་དང་ཨུ་རུ་སུའི་འབྲེལ་བ་དེ་ག་ལེ་ག་ལེ་ཅིག་བྱས་ལམ་ཁ་འདིའི་སྒང་འགྲོ་ཡག་གི་ཉེན་ཁ་ཆེན་པོ་ཞེ་དྲག་འདུག་འདི་སོང་ཙང་སྲིད་འཛིན་ཞི་ཅིན་ཕིང་གིས་ཅིག་བྱས་ན་རྩིས་ནོར་ཐེབས་ཡོད་ཀྱི་རེད་ཟེར་བྱས་བྱས་ཟེར་མཁན་མང་པོ་འདུག་ད་ད་རིང་ཨུ་རུ་སུའི་ནང་ལོགས་ལ་ཡ་བའི་གྱེན་ལོག་གི་གནས་ཚུལ་དེ་བྱུང་པའི་རྗེས་ལ་ཡ་ད་བལྟས་པ་ཡིན་ན་སྲིད་འཛིན་ཕུ་ཏིན་རང་ཁོ་རང་རང་གི་ད་དབང་ཐང་འབྱོར་བ་འདི་ག་ཚད་ཅིག་བྱུང་ག་ཚད་ཡོད་མེད་ག་ཚོད་གནས་ཐུབ་ཀྱི་རེད་ད་གནས་ཚུལ་འདི་ནི་དེ་བས་གལ་སྲིད་སྲིད་འཛིན་ཞི་ཅིན་ཕིང་གི་ཡུན་རིང་གི་དམིགས་ཡུལ་དང་ཐབས་ཇུས་དེ་ཚོ་འགྲུབ་དགོས་ཀྱི་ཡོད་ན་སྲིད་འཛིན་ཕུ་ཏིན་གྱིས་མུ་མཐུད་མ་གནས་ན་ཨང་ཡོང་ཐབས་མེད་པ་བཟོ་འདྲ་ཆགས་བསྡད་ཡོད་རེད་དེ་གནས་ཐུབ་མེད་ཟེར་དེ་དེར་གལ་སྲིད་དོགས་པ་ཡོད་པ་ཆགས་དུས་ཙམ་པ་སྲིད་འཛིན་ཞི་ཅིན་ཕིང་གི་ཁྱོན་ཡོངས་ཀྱི་ཡུན་རིང་གི་ཐབས་ཇུས་སྐོར་ལ་ཡང་དོགས་པ་བྱེད་ཡ་ཅིག་ཆགས་བསྡད་ཡོད་རེད་བཤད་ས་མང་པོ་འདུག་ད་དེ་ལ་ཡང་ཨང་ད་རྩོམ་དེ་ཚོ་ནང་ལོགས་ལ་ཡང་ཁོང་ཚོས་མ་འོངས་པར་དེ་འདྲའི་ཡོང་སྲིད་མེད་སྐོར་ལ་ཡང་གནས་ཚུལ་མང་པོ་ཞིབ་ཕྲ་བྲིས་ཤག། རྒྱ་ནག་ངོས་ནས་བཤད་ན་ད་སྡུག་ཤོས་དེ་ག་རེ་ཡོང་གི་རེད་ཟེར་ན། སྲིད་འཛིན་ཕུ་ཏིན་གྱི་སྲིད་གཞུང་དེ་མགོ་རྟིང་ལོག་དེ་ལོག་བྱས་དེའི་ཚབ་ལ་ཡང་ཨུ་རུ་སུའི་ནང་ལོགས་ལ་ཡང་སྲིད་གཞུང་གཞན་པ་གཅིག་བྱུང་བྱས་སྲིད་གཞུང་གཞན་པ་གཅིག་བྱས་ན་བའི་དམངས་གཙོ་དང་ནུབ་ཕྱོགས་རྒྱལ་ཁབ་དང་དེ་འདྲ་འབྲེལ་བ་ཉེ་བོ་ཡོད་པ་ཆགས་པ་ཞིག་ཡིན་ན། རྒྱ་ནག་ངོས་ནས་བཤད་པ་ཡིན་ན་ཁོའི་འཐབ་གྲོགས་དེ་བེད་མེད་པ་ཆགས་བརླག་པ་རེད་བ། དེ་ལས་སྡུག་ཚེ་གཅིག་ཨུ་རུ་སུའི་ནང་ལོགས་ལ་སྲིད་གཞུང་བྱུང་བྱས་སྲིད་གཞུང་དེ་རྒྱ་ནག་དང་འབྲེལ་བ་སྡུག་ཅག་ཡོད་མཁན་གྱི་སྲིད་གཞུང་གཅིག་ཆགས་མ་སྲིད་མ་རེད་བ། གལ་སྲིད་དེ་འདྲ་ཆགས་པ་ཡིན་ན་འདས་པའི་ལོ་མང་པོ་ཞིག་གི་ནང་ལོགས་ལ་ཡང་རྒྱ་ནག་ལ་ཡང་ཨུ་རུ་སུ་དང་འབྲེལ་བ་ཡག་པོ་བྱུང་པའི་ཁེ་ཕན་གལ་ཆེ་ཤོས་གཅིག་གཉིས་བྱུང་ཡོད་རེད། གཅིག་ག་རེད་ཟེར་ན་དེ་རིང་ཁ་སང་ཡིན་ན་རྒྱ་ནག་ནང་ལོགས་ཀྱི་རྡོ་སྣུམ་དང་རྡོ་སོལ་དང་རྒྱ་ནག་རྒྱལ་ཁབ་ཆེན་པོ་སོང་ཙང་རྡོ་སྣུམ་ཞེ་དྲག་ཅིག་ཕྱི་རྒྱལ་ནས་ཡང་འཛམ་གླིང་ནང་ལ་ཨ་མི་རི་ཀ་ལས་ཞེ་དྲག་མང་བ་དགོས་ཀྱི་ཡོད་རེད། རྡོ་སྣུམ་ཕྱི་ལོགས་ནས་ཉོ་ཡ་དེ། དེ་ཚོ་ཡིན་ན་ཡོང་ས་མང་ཤོས་ཅིག་ཡིན་ན་ཨུ་རུ་སུ་རེད་གལ་སྲིད་རྒྱ་ནག་དང་ཨུ་རུ་སུའི་འབྲེལ་བ་སྡུག་རུ་ཕྱིན་པའི་འདི་གས་སྒང་ག་ལོག་གི་ཡོང་ཁུངས་འདི་གས་དེ་ལ་ཡ་སྐྱོན་ཆེན་པོ་ཞིག་ཡོང་གི་རེད་བ་གཅིག་བྱས། གཉིས་པ་དེ་འདས་པའི་ལོ་མང་པོའི་ནང་ལོགས་ལ་ཡ་ཨུ་རུ་སུ་དང་རྒྱ་ནག་འབྲེལ་བ་སྤྱིར་བཏང་ཡག་པོ་ཡོད་ཙང་ཨུ་རུ་སུ་དང་རྒྱ་ནག་གི་ས་མཚམས་དེ་ཚོ་ལ་ཡ་རྒྱ་མིའི་དམག་མི་མང་པོ་ཞིག་བཞག་དགོས་ཀྱི་ཡོད་ས་མ་རེད་དེ་འདྲ་སོང་ཙང་རྒྱ་མིའི་དམག་མི་དང་དམག་སྟོབས་དེ་གས་སྒང་ག་ལོག་ཐའེ་ཝན་དང་འདིའི་རྒྱུད་ལ་ཡ་གཙོ་བཞག་བྱས།

ཕྱིའི་རྒྱལ་ཁབ་འགས་སྲིད་འཛིན་ཞི་ཅིན་ཕིང་གི་བྱེད་སྟངས་འདི་ནོར་བ་རེད་ཅེས་ཀྱང་ལབ་ཉེན་མང་པོ་ཡོད་མ་ཟད་ད་རེས་ཀྱང་སྲིད་འཛིན་རྒྱ་ནག་ནང་ལོག་ལ་ཡ། སྲིད་ཇུས་འདི་ལ་ཡ་དང་ཐབས་ཇུས་འདི་ལ་ཡ་སྐྱོན་བརྗོད་བྱེད་ཉེན་ནི་མང་མང་གྲུག་འདུག་ཅེས་ཟེར་གྱི་འདུག་ད་དེ་ཚོ་ངས་ཞུ་ཡ་དེ་ཚོ་ཡིན་ནའི་སྐྱོན་བརྗོད་བྱེད་ཉེན་དེ་ཚོ་རྒྱུན་དུ་འཁོར་ནས་རྒྱ་ནག་གཞུང་ལ་ཡ་སྐྱོན་བརྗོད་བྱས་བསྡད་ཉེན་དེ་ཚོ་གཅིག་པོ་མ་རེད་ད་རྒྱ་ནག་གཞུང་ནང་ལོག་གི་དཔོན་རིགས་ཡིན་ནའི་མེད་ནའི་རྒྱ་ནག་གཞུང་དང་འབྲེལ་བ་ཉེ་བོ་ཡོད་པའི་ཞིབ་འཇུག་བྱེད་ཉེན་དང་ཕྱི་འབྲེལ་སྲིད་ཇུས་ཐོག་ལ་ཡ་བསམ་བཏང་ཉེན་དེ་ཚོ

འབྲེལ་བ་དང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཁོས་མ་དཔེ་མཚོན་ལ་བཞག་བྱས་གྲངས་ཀ་མང་པོ་ཞེ་པོ་ཅིག་བགྲངས་བྱས། ད་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་ད་འབྲེལ་བ་ཞེ་པོ་ཅིག་ཡོད་རེད་ད་དཔལ་འབྱོར་ཐོག་ལ་ཡང་རྒྱ་ནག་གི་དཔལ་འབྱོར་ད་མང་ཆེ་སྙེ་ས་ཨ་མི་རི་ཀ་སྙེས་བསྡད་ཡོད་རེད་ད་ག་ནང་བཞིན་ཨ་མི་རི་ཀའི་ས་བཟོ་ཚོང་ལས་ཁང་ད་དུས་ཚོད་གང་གི་རྒྱ་ནག་འབྲེལ་བ་ད་གི་ཚོད་རེད། ད་ཡིན་ནའི་ཨུ་རུ་སུ་དང་རྒྱ་ནག་བར་དུ་ལ་འབྲེལ་བ་དེ་དཔལ་འབྱོར་ད་དུས་ཚོད་གང་ལ་ཇེ་ལགས་ཉུག་ཉུག་རེད་འདུག་ཨ། དེ་འདྲས་སོང་ཙང་ཁོས་དེ་དཔེ་མཚོན་རེ་བགྲངས་བྱས་ཡིན་ན་རྒྱ་ནག་ངོས་ནས་བཤད་པ་ཡིན་ན་ད་ཨ་མི་རི་ཀ་ཞེ་པོ་ཅིག་གལ་ཆེ་གི་རེད་བྱས་ཙང་ཨ་མི་རི་ཀ་གཡུག་བཞག་བྱས་ཨུ་རུ་སུ་དང་མཐུན་གྲོགས་རྒྱལ་ཁབ་བྱེད་ཁག་པོ་རེད་ཟེར་བྱས་དཔྱད་རྩོམ་ཞིག་བཏོན་སོང་བྱས་ཙང་མི་མང་པོ་གཅིག་ཧང་སང་ཡ་རེད་བྱས་ཙང་དེའི་སྐབས་དེ་ཡིན་ན་ག་འདྲས་ཡིན་ནི་བསམ་སོང་ད་དེ་རྒྱ་ནག་གཞུང་གི་བསམ་བློ་ཡིན་ནའང་ཁོ་མི་སྒེར་གི་བསམ་བློ་ཡིན་ནའི་བསམ་བྱས་དེའི་ནང་ལ་ངས་དེའི་སྐབས་དེ་དོ་སྣང་བྱུང་ཡ་གཅིག་ཁོས་དེ་བཤད་ས་དེ་ཡིན་ནི་ཨ་མི་རི་ཀར་བཤད་འགྱོ་ཅུ་གོ་རེད་མི་འདུག་དེ་བཤད་ས་དེ་གཅིག་བྱས་ཙམ་པ་རྒྱ་ནག་ནང་ལོག་ལ་དེ་རྒྱ་ནག་གི་དཔོན་རིགས་ཚོ་ལ་བཤད་འགྱོ་རེད་བྱས་ད་དེ་གཉིས་བར་དུ་ལ་དྭགས་པ་ཆོ་ག་བྱོན་ནི་ང་ཚོ་ཟབ་ཟབ་བྱས་ནི་མི་ཤེས

ཨུ་རུ་སུ་དང་ཞེ་དྲག་འབྲེལ་བ་ཉེ་པོ་བྱས་བྱས་ཨུ་རུ་སུའི་ཆེད་དུ་ད་རྒྱ་ནག་གི་ཁེ་ཕན་དང་དེ་ཚོ་མང་པོ་ཞེ་པོ་ཅིག་བློས་བཏང་བྱས་དེ་ཡིན་ན་བསམ་བློ་ཡག་པོ་ཞིག་བཏང་ན་མི་ཞིག་ཡོང་གི་མ་རེད་ཟེར་གྱི་དང་ཨ་འདི་ག་འདི་དམིགས་བསལ་བྱས་ན་ཨ་འདི་དེ་ཉུ་ཡོག་ཊའེམ་སིའི་གསར་ཤོག་འདིའི་གནས་ཚུལ་འདིའི་ནང་ལོག་ལ་ཡ། དེ་གས་པེ་ཅིན་གི་དགེ་རྒན་གཅིག་ལ་ཡ་སྐད་ཆ་དྲིས་ཤག་འདིས་ཟེར་ཡག་བྱས་པ་ཡིན་ན་ལས་ཉེ་དུས་ཨུ་རུ་སུའི་ནང་ལོག་ལ་ཡ་ད་གྱེན་ལོག་གི་གནས་ཚུལ་ད་ལྟ་སུ་བྱུང་པའི་སྐབས་དེ་ཡིན་ན་ད་ཁོ་ཚོ་གང་གི་དེ་གས་པེ་ཅིན་བསྡད་ཡོད་ར་པེ་ཅིན་ནས་ལྟ་དུས་ཙམ་པ། སྲིད་འཛིན་ཕུ་ཏིང་གི་སྲིད་གཞུང་དེ་དེ་ག་ཙམ་གྱི་བརྟན་པོ་མེད་པ་དང་ཁོ་སྐད་ཅིག་ཧྲུལ་ལ་འགྲོ་རྒྱུ་བཟོ་ཅིག་མཐོང་དུས་ཙམ་པ་ཚང་མ་ལོ་སེམས་ཁྲལ་བྱས་ཡ་བྱ་དེ་བྱ་ཞེས་བྱས་ལམ་བརྒྱུད་དུ་ཁྱོན་ཡོངས་ནས་བལྟས་པ་ན་སྲིད་འཛིན་ཞི་ཅིན་ཕིང་གིས་ཨུ་རུ་སུ་དང་མཐུན་གྲོགས་རྒྱལ་ཁབ་བྱས་རྗེས་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལ་ཁ་གཏད་བྱས་རྗེས་འཛམ་བུ་གླིང་གི་སྒྲིག་གཞི་གསར་པ་ཞིག་བཟོ་དགོས་བསམ་བསྡད་ཡོད་རེད་དེ་ལས་ཡིན་ན་ལས་དེ་རིང་ཁ་སང། སྲིད་འཛིན་ཕུ་ཏིན་གྱི་གནས་སྟངས་དེ་བལྟས་པ་ཡིན་ན། སྲིད་འཛིན་ཞི་ཅིན་ཕིང་གི་རྩིས་ལོག་ཐེབས་མི་འགྲོ་བྱས་རྗེས་ཟིན་ཉལ་མང་མང་དྲུག་ཏུ་ཆེ་ཆེ། དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན། ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་ལས་རིམ་སྐོར་ལ་ཡ་དགོངས་འཆར་དེ་ག་རེ་ཡོད་ན་དེའི་འོག་ལ་བཞག་རོགས་གནང་ཞུ་གི་ཡིན། དགོངས་འཆར་བཞག་ཉེན་དེ་ཚོ་ཚང་མ་ལོ་ལ་ཡ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་གི་ཡིན། ཐུགས་རྗེ་ཆེ།